དེ་ནི་ཚེ་ནམ་མཁའ་དང་མཉམ་པར་འགྲོའོ། ནམ་མཁའ་མཛོད་ལ་མངའ་བརྙེས་པར་རོ། འོ་ད་རྡོ་རྗེ་རྣལ་འབྱོར་མས་དངོས་སུ་བས་ལམ་སྟོན་ཅིང་དེ་ནི་རང་ལ་བས་ལམ་སྟོན་ཅིང་དེ་ནི། ཡང། དེ་ནི་སྤྲུལ་སྐུ་སངས་རྒྱས་ཀྱི་ཞིང་གཞན་དག་དེ་ནས་ནང་ལོགས་ལ་ཕར་ཚུར་ཕྱིན་ཅིང་དེ་ནི་ཆོས་ཞུ་ཡང་ཡོད་པར་རོ། དེ་ལས་བཤད་ཅིང་གང་ལྟར་དེ། འདིའི་ལམ་ལྷག་མ་དེ་ག་ནས་ཉམས་སུ་བླངས་ཀྱང་དེ་ནི། དེ་ནི་རྟེན་དེ་ག་རང་གི་ཐོག་ལ་ཡང་དེ་ནི། ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་ཐོབ་ཅིང་དུ་དེ་འདྲ་ཡིན་པ་རེད། དུ་ཟིན། དེ་ནི། ད་དེ་ལས་བས་ན་ནི་དེ་ནི། སིནྡྷུ་ར་གི་སྒྲུབ་པ་བྱས་ཡང་དེ་ལ། དེ་ནི། བསྙེན་པ་དང་སྒྲུབ་པ་དང་ལས་ལ་སྦྱར་བ་ཟེར་དེ་ནི་གསུམ་ཡོད་རེད།

དུ་བྱས། དེ་ནས། དེ་ཡང་བྲོས་བྱ་བ་དེའི་ནང་ལོགས་དེ་ལ་ཡང་སིནྡྷུ་ར་གི་དེ་ནས་ཤིང་བཞི་ཡོད་ར་བ་དེ་མར་བཅུག། དེའི་ཐོག་ལ། ཁ་དེ་ལ་བ་གཡང་འབར་ར་བ་དེ་འདྲ་གི་ཁ་ཅིག་བཅད། དེ་ནས་ཁ་ཅིག་བཅད། དེ་ནས། གང་སུ་རིང་ཡིན་པ་ནས་དེ་ནས། དེ་ནས། དེའི་སྒང་ལ་མར་ཐལ་ལ་བཅུག། ཐལ་ལ་བླུགས་བྱས་དེ་ནས་མི་སུས་ཡང་ཧ་མ་གོ་ཅིག་གིས། མི་གཞན་སུས་ཡང་ཧ་མ་གོ། སོ་སོ་ཡང་དེ་ནས་མ་ནོར་ཡག་གི་རྟགས་ཞིག་བརྒྱབ། རྟགས་ཞིག་བརྒྱབ། དེ་ནས་དེའི་སྒང་ལ་དེ་ནས། དེའི་སྒང་ལ་དེ་སོ་སོ་དེ། སོ་སོ་ཁ་ལ་ནུབ་ལ་ཕར་ཁ་ལོག་བྱས་དེ་ནས།

བསམ་མི་ཁྱབ་ཐུན་མོང་མ་ཡིན་པ་དེ་ནི་བསམ་བློ་བཏང་རྒྱུ་རེད། དེ་ནི་འོ་འདྲ་རེད་ཡ་དེ་ནི་སྲོད་ཡོལ་ཡོལ་ཟེར་རེ་བ་དེ་འདྲ་ཅིག་ལ་ཡ་སྲོད་འཁོར་ཟེར་རེ་བ་དང་དེ་འདྲ་ཅིག་གི་ཁ་ཐུག་ལ་དེ་ནི་དུར་ཁྲོད་ཤིག་དེ་ནི་ནང་ལ་ཚུར་ལོག་ཡོང་བ་རེད། ད་དོག་བྱས་ན་དེ་ནི་དེ་སང་ཉིན་དེ་ལ་ཡ་དེ་ནི་ག་ས་ད་ཉི་མའི་གུང་ལ་ད་ག་འདྲ་ཉི་མའི་གུང་ལ་ཡ་ད་བདག་བསྐྱེད་དང་མདུན་བསྐྱེད་དང་དེ་ནི་ཚོགས་ད་དེ་ཚོ་ཕུལ་གི་ཕུལ་གི་བྱས། འོ་ན་འོ་འདྲ་དེ་ནི་ཡ་དུར་ཁྲོད་ལ་ཕར་ཕྱིན་བྱས་དེ་ནི་དུར་ཁྲོད་ལ་ཕར་ཕྱིན་བྱས་ཡ་མདང་དགོང་ནང་བཞིན་བྱས་བྱས་ད་དེ་ནས་མ་དེ་ནི་སྲོད་ཡོལ་ཟེར་རེ་བ་ད་དཔེར་ན

དབང་པོ་ཐ་མ་དང་དབང་པོ་རབ་དང་བཅས་སུ་ཟིན་ང་དེ་རིག་པ་ཡག་ཉེས་གི་བྱས་པ་མ་རེད་ཟེར་དུས་བསོད་ནམས་ཆེ་ཆུང་གི་བྱས་ནི་ད་ག་འདྲ། དེ་ནི་བསོད་ནམས་ཆེ་ཆུང་ལ་བྱས་པ་རེད་དེ་ལས་ཡོད་ཚད་ནི་དེ་ནི། ད་དུང་དེ་གའི་ལེ་ལོ་མ་བྱས་པ་བྱས་ནས་དེ་ནི་ཉམས་ལེན་ཆག་མེད་དུ་བྱས་ནས་ཕར་བློ་སྙིང་བྲང་གསུམ། དེ་ནི། བླ་མ་རྡོ་རྗེ་རྣལ་འབྱོར་མ་ལ་གཏད་བྱས་དུ་ཟེར་བ་ཡིན་ན་ངའི་འཆི་དུས་སུ་དེ་ནི་བསྟོད་པ་དེ་དཀོན་མཆོག་གསུམ་ཡིན་ཙང། དེ་ནི་མ་འོངས་པ་ན་རང་བར་དོ་ལ་ཡས་དེ་ནི། ཤི་འགྲོ་བའི་སྐབས་ན་བར་དོ་ལ་ཡས་དེ་ནི་དཔའ་བོ་མཁའ་འགྲོ་ཚོ་བྱོན་ནས་དེ་ནི་རང་དག་པ་མཁའ་སྤྱོད་དུ་ངེས་པར་དུ་ཁྲིད་པར་རེ་བ་ད་དུ་ཟེར། ད་ཡིན་ན་ཡང་དེ་ནི་བར་དོའི་འཇིགས་སྐྲག་རེ་བ་དེ་ལས་མྱོང་མ་དགོས་པ་གི་དོན་དག་ལ་ཡས་དེ་ནི་འཕོ་བའི། འདི་ནི་རྡོ་རྗེ་རྣལ་འབྱོར་མ་ལ་བརྟེན་པའི་འདི་ནི་འཕོ་བའི་ཉམས་ལེན་གྱི་བས་འདི་གཅིག་གིས་ནི་ཡག་པོ་ཡོག་རེད། དེ་ནི་འདི་འདི་ནི་ཡབ་བཀའ་འཁོར་ལོ་སྡོམ་པ་ལ་བརྟེན་པ་དང་ཡུམ་བཀའ་འདི་ནི་རྡོ་རྗེ་རྣལ་འབྱོར་མ་ལ་བརྟེན་པ་དང་ཡབ་ཡུམ་ལྷན་སྐྱེས་ལ་བརྟེན་པ་བཅས་ནི་འདི་འདྲ་གི་འཕོ་བ་གསུམ། མི་འདྲ་རེད་པ་གསུམ་ཡོག་རེད་དེ་ཚོ་ག་རེ། སོ་སོའི་འདོད་མོས་རེད་པ་ག་རེ་ཡོད་ནས་འདི་འདྲ་གཅིག་གི་ཐོག་ལ་ཡ་དེ་ནི་ཞག་པོ་བདུན་ཟེར་བ་འདི་འདྲ་སྦྱངས་བྱས་པ་དེ་ནི། གྲ་སྒྲིག་རེད་པ་བྱས་ནས་བཞག་ན་ཡག་པོ་ཡོག་རེད། དེ་ཚོ་དེ་ནི་རྟགས་མ་བྱུང་གི་བར་དེ་ལ་ཡ་དེ་ནི་སྦྱངས་བྱས་དེ་ནི། དེ་ནས་དེ་ནི་ཞེ་དྲག་རང་སྦྱང་རྒྱུ་ཡོག་མ་རེད་དེ་ནི་མ་བྱས་ཚེ་བྱས་བྱས་བྱས་བྱས་ཨོ་ཏོ་བསྡད་གོ་རེད།

དེ་ནི། འཕྲུལ་འཁོར་གྱི་གནད་མ་ཤེས་མཁན་ཚོ་དང་དེའི་འཕྲུལ་འཁོར་གྱི་གནད་འགག་རེད་པ་དེ་མ་ཤེས་མཁན་ཚོ་ག་ཚད་ཐབས་ཤེས་བྱས་པ་ཡིན་ནའང་ནང་ལོགས་ལ་ཡར་རྩ་བ་ནས་འཛུལ་མི་ཐུབ་ངེས་ཀྱི། དེའི་གནད་འགག་ཤེས་མཁན་དེ་འདྲ་གི། དེ། ལྐུགས་པ་རེད་པ་ཅིག། ཕྲུ་གུ་རེད་པ་ཅིག་ཅེས་བྱ་བའི་གང་ལུགས་དེ་གས་རི་གང་གང་ལ་འཇམ་ཐིང་ངེ་ག་ལེར་བསྡད་བྱས་དེ་ནི་ནང་ལོགས་ཡར་དེ་ནི་འཛུལ་ཆུ་ཤོར་རུ་བ་དེ་འདྲ་ཡོང་གི་ཡོད་རེད། དེ་དག་ནང་བཞིན་དཔེས་མཚོན་པ་དེ་གའི་དོན་དག་ཅི་ཞེ་ན་ད་དེ་ན་རྣལ་འབྱོར་པ་པས་ལམ་གྱི་གནད་འགག་ལ་མཁས་པ་ཅིག་དགོས་ཀྱི་ཡོད་རེད། ད་དོགས་བྱས་ནས་ད་དེ་བྱ་ཅེས་ད། ད་ད་རེས། འདི་ལོ་ཡར་དེ་ནི།

ངོ་ཡིན་རྗེ་བཙུན་ནཱ་རོ་ཏཱ། ནཱ་རོ་ཏཱ་པའི་ལུགས་ཀྱི་འདི་ནི། ནཱ་རོ་མཁའ་སྤྱོད་ནས་འདི་ནི། ཟེར་ཕྲན་དུ་རི་ཙམ་པའི་འོ་སྐབས་སུ་བབ་པ་ཡིན་ཟེར་ནས་དེ་ལ་ཡང་འདི་ནི་ས་བཅད་ཡོངས་དང་བྱས་པ་ཡིན་ན། ངོ་ཡིན་ལམ་སྤྱི་ཡི་རྣམ་གཞག་མདོ་ཙམ་བཤད་པ་དང་སྐབས་སུ་བབ་པའི་དོན་ཇི་ལྟར་དུ་བཤད་པ་གཉིས་བྱས་ཟིན་ད་དེའི་ནང་ནས་དེ་ནི་གཉིས་པ་དེ་ཡིན་པ་རེད། ད་དེའི་ནང་ནས་དེ་ནི་གཉིས་པ་དེ་ལ་ཡང་འདི་ནི། ངོ་ཡིན་གདམས་པ་འདི་ནི་གང་ལས་བྱུང་བའི་རྒྱུད་ཀྱི་ཁུངས་བཤད་པ་དང་ཁུངས་དེ་ལྡན་གྱི་གདམས་པའི་ཕན་ཡོན་བཤད་པ། ངོ་འདི་ནི་ཕན་ཡོན་དེ་དང་ལྡན་པའི་གདམས་པ་ཉམས་སུ་བླངས་པའི་དམ་པ་རྣམས་ཀྱིས་དངོས་གྲུབ་བརྙེས་པའི་ཚུལ་དང།

ནང་དེ་ནི། གོ་ཆས་མཚན་པའི་ལྷ། ལྷ་ཟེར་ནས་དེ་ནི་སྤྱོད་ལམ་གྱི་ལྷ་ལ་བཞེངས་ནས། སྤྱོད་ལམ་གྱི་ལྷ་ལ་བཞེངས་ནས་དེ་ནི་དེའི་གཞུག་ལ་ཡང་དེ་ནི་མཚམས་ངམ་གྱི། མཚམས་ངམ་ལ་སོགས་པ་དེ་ཚོ་བྱེད། འོང་དེ་ནི། མཚམས་ངམ་བྱེད་ནས་དེ་ནི་བར་ཆད་བསྲུང་བ་དང། དེ་ནི་གང་ཤར་ལྷ་ཡི་གསང་གསུམ་དུ་འཆར་བའི་སྤྱོད་ལམ་ཡན་ལག་དང་བཅས་པ། བྱེད་པ་གང་ལ་ཡང་དེ་ནི། ཁྱེར་སོ་གསུམ་གྱི་རྣལ་འབྱོར་བྱེད་ནས་ད། འོང་དེ་ནི་གང་སྣང་ཚད་སྒང་ག་ལ་ཡང་དེ་ནི། སྐུ་ཡི་འཁོར་ལོ་དང། འོང་དེ་ནི་ཐོས་ཚད་ཚང་མ་ལ་ཡང་དེ་ནི་སྒྲ་དྲངས། འོང་དེ་ནི་གསུང་གི།

ལངྒ་ལི་ཡི་ཤིང་དང། སིན་དྷུ་ར་དང་བཅས་པ་བསྒྲུབས་ནས་དེ་ནི་རོ་ལྡན་གནས་སུ་བསྒྲུབས་ཤིང་ཡུལ་ཀུན་ཏུ་རོ་དང་ལྡན་པ་ཟེར་མཁན་དེ་དུར་ཁྲོད་ལ་ཟེར་གྱི་རེད་དུར་ཁྲོད་གང་ལ་ཡར་རོ་ཡར་རོ་བྱས་ཙང་རོ་ལྡན་ཟེར་མཁན་དེ་དུར་ཁྲོད་བྱས་ནས་དེ་ནི་དུར་ཁྲོད་ཀྱི་གནས་ལ་ཡར་དེ་ནི་དུར་ཁྲོད་དུར་ཁྲོད་ལ་ཡར་འགྲོ་བར་འགྲོ་སྟངས་དེ་གལ་སྲིད་ཞོལ་བ་ཡིན་པ་རོ་ལྡན་གནས་སུ་བསྒྲུབས་ཤིང་ཡུལ་ཀུན་ཏུ་ཉུལ་ཡས་ཟེར་དེ་ནི་གང་བ་ཡིན་ས་ལ་འཁྱམས་ནས་པས། དུ་བྱས་པ་ཡིན་ས་ནི་དེ་ནི་གང་གི་མཛོད་སྤུར་འཁྱིལ་རིས་ཀྱིས་འཕོས་པའི་མཛེས་མས་མཁའ་སྤྱོད་རེ་བ་ཞིག་ནི།

རྡོ་རྗེ་རྣལ་འབྱོར་མ་ནི་རྡོ་རྗེ་རྣལ་འབྱོར་མའི་ཐུགས་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་དེ་དང་དེ་ནི་རང་སེམས་གཉིས་པོ་དེ་བསྲེས་ནས་རང་སེམས་གཉིས་པོ་དེ་བསྲེས་ནས་དེ་ནི། དག་པ་མཁའ་སྤྱོད་ལ་བགྲོད་པའི་བགེགས་ནི། འཕོ་བའི་འཕོ་བའི་ལམ་ཉམས་སུ་བླངས་པ་ལ་བླངས་པ་ལ་བརྟེན་ནས་དེ་ནི་བགྲོད་པར་ཤོག་ཞེས་ཟེར་ནས་ད་དེ་དེ་ནི་འཕོ་བའི་ལམ་ལ་བརྟེན་ནས་བགྲོད་སྟངས་དེ་རེད། ཧོ་ཏོ་ཟེར་ཏེ་ད་དེའི་ཤ་མ་དེ་ནི་ནང་གི་ཕག་མོས་གཟུང་འཛིན་འཁྲི་ཤིང་བཅོམ་མཆོག་གི་དྷཱུ་ཏིར་ཞུགས་པའི་གར་མཁན་མ། གར་མཁན་མ་ཚངས་པའི་སྒོ་ནས་སྤྲིན་ལམ་དབྱིངས་སུ་ཐོན་ཁྲག་འཐུང་དཔའ་བོར་འཁྱུད་ཅིང་རོལ་བར་ཤོག་ཟེར་ནས་དེ། ཁོང་ཚོ་ནི་བསམ་མི་ཁྱབ་ཐུན་མོང་མ་ཡིན་པའི་དེ་ནི་སྨོན་ལམ་དེ་ཡིན་པ་རེད། ད་དོག་ཅན་དེ་ཅན་དེ་ནི་ལྟེ་བའི་པདྨོར་རླུང་ལྔའི་ཏི་ལ་ཀར་རྩེ་གཅིག་བསྒོམས་ནས་ད་དེ་ནི་མ་དེ་ནི་རྫོགས་རིམ་གྱི་དེ་ཡིན་ཟེར་ནས་ད་གལ་སྲིད་བསྐྱར་བཤད་ཀྱི་ཚོད་རེད་པ་དེ་དེའི་འདྲིས་པ་བྱས་ད། སོ་བསམ། དོག་ཅན་དེ་ནི། ད་གལ་སྲིད་གལ་སྲིད་མཚམས་དེ་ནི་མ་དེ་ནི། ང་སུ་བྱུང་ཡིན་མིན་ནི་དེ་ནི། བྱུང་བ་ཡིན་ན་ད་ནི། ཡང་ད་འདི། ལོང་འདི་མ་བྱུང་ཞེས་ངོ་མི་ལྟ།